ནུབ་ལ་རེག་ཡོད་པའི་ཕྱིར། རེད་བ། འོ་དེ་ཆ། ཆ་ཅན་ཁོ་ལ་ཤར་ནུབ་ཀྱི་ཆ་གང་ག་ལ་རེག་ཡོད་པའི་ཕྱིར། ཡོད་ཀྱང་འདིའི་ཆ་ཤས། འོ་ཧོ། འོ་འདིའི་ཆ་ཤས། མོ། འདི་གི་ཆ་ཤས་དེ་ལ། ཤར་ནུབ་ཀྱི་ཤར་ལ་རེག་པའི་ཆ་དང་ནུབ་ལ་རེག་པའི་ཆ་ཡོད་བ་རེད། ཡོད་ད་དེའི་ཆ། ཤར་ལ་རེག་པའི་ཆ་ཁོ་ནུབ་ལ་མ་རེག་ཀྱང་ཆ་ཅན། མོ།

བ། དེ་བཞིན་དུ་ཡུལ་འདྲེས་པ་འཛིན་པས། བུམ་པ་ལྟ་བུའི་རང་གི་ཤར་ནུབ་ཀྱི་རྫས་ལ་དུས་གཅིག་ཏུ་རེག་པ་ན་ད་ལྟ་འདི་ན་ཡིན་བཞག་ནས་ཀྱང་དུས་གཅིག་ཏུ་བཞག་པ་དེའི་ཚེ་ན། ཤར་ལ་རེག་པ་དེས་ནུབ་ལ་རེག་པ་བཟུང་གི་སུས། ཡུལ་འདྲེས་པ་འཛིན་པའི་བློ་དེ་ཡིས་དེ་འདྲ་བཟུང་བ་རེད་མ་གཏོགས་ཁྱབ་པ་བཟུང་བ་མ་རེད། ཁྱབ་པ་བཟུང་ན་ཡུལ་མ་འདྲེས་པ་རྟོགས་ཡོང་དུས་ན་ཤར་ལ་རེག་ན་ནུབ་ལ་མ་རེག་པའི་ཁྱབ་པ་རྟོགས་རྒྱུ་ཨ་རེད། ཤར་ལ་རེག་ན་ནུབ་ལ་མ་རེག་པའི་ཁྱབ་པ་རྟོགས་རྒྱུ་ཡིན་འདུག་ཟེར། ཡིན་པའི་ཕྱིར། ཤར་ལ་རེག་པ་དེ་ནུབ་ལ་རེག་པ་མ་ཡིན་པ་ཡུལ་མ་འདྲེས་པའི་དོན་དང། ད་ངོ་བོ་འདྲེས་པར་འཛིན་པའི་བློ་དེ་ག་རེ་ཟེར་ན་ཁྲ་བོའི་རང་བཞིན་དུ་གྱུར་པའི་སྤྱི་དེ་ཉིད་དང། དེ་རེད། དང། ཁྲ་བོའི་རང་བཞིན་དུ་གྱུར་པའི་སྤྱི་དེ་ཉིད། སེར་སྐྱའི་རང་བཞིན་དུ་གྱུར་པའི། འོ། སྤྱི་ཡིན་པར་འཛིན། འོ་ན། ད་ནི། འོ། བཟུང་བ་རེད། དེ་དག་དེ་རེད། ཁྲ་བོའི་རང་བཞིན་དུ་གྱུར་པའི་སྤྱི་དེ་ཉིད། ཁྲ་བོ་ལ་ཡོད་པའི་རང་བཞིན་ཡིན་ན་སེར་སྐྱ་ལ་མེད་པས་མ་ཁྱབ་ཅེས། ཁྲ་བོའི་རང་བཞིན་དུ་གྱུར་པའི་སྤྱི་དེ་ཉིད། ནི་སེར་སྐྱའི་རང་བཞིན་མ་ཡིན་ཟེར་སྐོར་བ། བུམ་པའི་རང་བཞིན་དུ་གྱུར་པའི་སྤྱི་དེ་ཉིད། ཀ་བའི་རང་བཞིན་མ་ཡིན་ཟེར་སྐོར་བ་གཅིག་པ་རེད་འགྲོ་བ། ད་ག་རེ་ཟེར་ན་བུམ་པའི་རང་བཞིན་དུ་གྱུར་པའི་སྤྱི་དེ་ཉིད། ཀ་བའི་རང་བཞིན་མ་ཡིན་ཟེར་ན་བུམ་པ་མ་ཡིན་པ་ལས་ལོག་པའོ་ལེ། བུམ་པ་མ་ཡིན་པ་ལོག་པ་དེ། བུམ་པའི་རང་བཞིན་ཨ་ཡིན། ཡིན། གསེར་བུམ་དང་ཟངས་བུམ་རྣམས་ཀྱི་སྤྱི་ཨ་ཡིན། ཡིན་ད་བུམ་པའི་རང་བཞིན་དུ་གྱུར་པའི་སྤྱི་ཁོ་རེད། དེ་ཀ་བའི་རང་བཞིན་མ་ཡིན་པའི་ཕྱིར། མ་ཡིན་ཀྱང།

དེ་འབྲས་ཅན་མིན་ལས་ལྡོག་པ་གཉི་ག་ལ་ཡང་ཡོད་པ་ཡིན་ཟེར་གྱི། བ་ལང་མ་ཡིན་པ་ལས་ལོག་པ་ཁོ་གཉི་ག་ལ་ཡོད་ཨ་རེད་ཟེར་ལབ་པ་རེད། གཞན་ཡང་འདི་བ་ལང་མ་ཡིན་པ་ལས་ལོག་པ་ག་རེ་རེད། ཁྲ་བོ་ལ་ཡོད་པའི་སྤྱི་ཨ་ཡིན། སེར་སྐྱ་ལ་ཡོད་པའི་སྤྱི་ཡང་ཡིན་པའི་ཕྱིར། ཁྲ་བོ་ལ་ཡོད་པའི་སྤྱི་ཡིན་ན་སེར་སྐྱ་ལ་མེད་པའི་ཁྱབ་པ་བཟུང་སོང་ན། ཁྱབ་པ་ཡིན་སོང་ན་རྐང་པ་ཕྱི་མ་ཁོ་ཡོད་ཟེར་ལབ་པ་ཡིན་པའི་ཕྱིར། རེད་བ། རྐང་པ་ཕྱི་མ་དེ་གི་དེ་འབྲས་ཅན་མིན་ལས་ལྡོག་པ་གཉི་ག་ལ་ཡང་ཡོད་པ་ཡིན་ཟེར་ལབ་པ་ཡིན་པའི་ཕྱིར། ཡིན་དུས་དང་ཁྲ་བོ་ལ་ཡོད་པའི་སྤྱི་གཅིག་དང